མཇལ་འཕྲད་གནང་ནས་རྒྱ་ནག་གཞུང་གི་གདུག་རྩུབ་སྲིད་བྱུས་འོག་བོད་པའི་ཆོས་དང་རིག་གཞུང་རྩ་མེད་གཏོང་བཞིན་པའི་གནས་སྟངས་ཁག་ནན་བརྗོད་གནང་བ་དང་སྦྲགས། ཁ་ན་ཌ་གཞུང་གིས་བོད་དོན་ཐོག་ཨ་རི་དང་གཅིག་གྱུར་གྱི་སྲིད་བྱུས་འཛིན་དགོས་པའི་རེ་འདུན་བཏོན་ཡོད་པ་སོགས་བཀའ་མོལ་ལྷུག་པོར་བྱུང་བ་བྱང་ཨ་རིའི་སྐུ་ཚབ་དོན་གཅོད་རྣམ་རྒྱལ་ཆོས་གྲུབ་ལགས་ཀྱིས་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ལ་ངོ་སྤྲོད་གནང་བྱུང།
ད་ལན་དེ་དཔལ་ལྡན་སྲིད་སྐྱོང་མཆོག་ཕེབས་པའི་སྐབས་ལ་ཡང་ད་གཙོ་བོ་ཁ་ན་ཌ་གཞུང་རེད་གྲོས་ཚོགས་ངོ་ཅོག་ནས་ཨ་རི་གི་ཐ་ད་བུ་ཏོ་བོད་དོན་ཐོག་ལ་ཡང་ཁྲིམས་འཆར་གི་ངོ་བོ་ཐོག་ནས་ན་རེད་ད་ནང་བཞིན་ཕྱི་སྲིད་ལས་ཁུངས་ཀྱི་ད་བོད་ཀྱི་ཐོག་ལ་འཛིན་པའི་སྲིད་བྱུས་ཐོག་ལ་ཡིན་མིན་ནས་ཨ་ནི་ཨ་རི་དང་གཅིག་མཚུངས་ཡོང་ཡག་གི་སྒང་ལ་འབད་བརྩོན་བྱས་དགོས་བྱས་ཨ་ནི་གཙོ་བོ་དེ་ད་ལྟ། ཨ་རིའི་གཞུང་གིས་ཉིས་སྟོང་ཉི་ཤུ་གི་ད་ལྟ་བོད་ཀྱི་སྲིད་བྱུས་དང་རྒྱབ་སྐྱོར་དང་འབྲེལ་བའི་ཐོག་ནས་ཁྲིམས་འཆར་ཡག་པོ་དེ་བྱས། དེའི་ནང་ལ་ཡང་གཙོ་བོ་གོང་ས་མཆོག་གི་ཡང་སྲིད་ཐད་ལ་ཡང་ཨ་རིའི་གཞུང་གིས། ཟླ་བ་འདིའི་ཚེས་ཉེར་གཉིས་ཉིན་ཁ་ན་ཌའི་རྒྱལ་ས་ཨོ་ཊ་ཝར་དབུས་གྲོས་ཚོགས་འོག་མའི་ནང་དུ་དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གྲོས་ཚོགས་ཀྱི་ཚོགས་དུས་སྐབས་སུ་གྲོས་ཚོགས་ཚོགས་གཙོ་སྐུ་ཞབས Greg Fergus ལགས་ཀྱིས་གདན་ཞུ་གནང་བ་ལྟར་ཕེབས་ནས་འཐུས་མི་རྣམས་ལ་སྲིད་སྐྱོང་མཆོག་གི་ཕྱག་ལས་གནང་ཕྱོགས་དང་དེ་བཞིན་སྤྱི་འཐུས་ཀྱི་ཚོགས་གཙོ་གནང་བའི་གནས་སྟངས་བཅས་ལ་ཆེ་བསྟོད་སླད་གྲོས་ཚོགས་ཀྱི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་གཙོ་སྐུ་ཞབས James Maloney ལགས་ནས་ངོ་སྤྲོད་གཏམ་བཤད་གནང་བ་དང་དགའ་བསུ་ཞུས་ཡོད་པ་རེད། རྒྱ་གར་རྒྱལ་ས་ལྡི་ལིའི་སྐུ་ཚབ་དོན་གཅོད་བློ་བཟང Shastri ལགས་འཕྲོད་བསྟེན་གྱི་རྐྱེན་གྱིས་དོན་གཅོད་ནས་དགོངས་པ་ཞུས་པ་ལྟར་བཀའ་ཤག་གིས་བཀའ་འཁྲོལ་གནང་བ། དེ་ཡང་བློ་བཟང་ཤཱསྟྲི་ལགས་ཀྱིས་ལྡི་ལིའི་དོན་གཅོད་ནས་རྩ་དགོངས་ཞུས་པ་ལྟར་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་རྩ་གཅིག་ཉིན་སྐུ་ཚབ་དོན་གཅོད་ཀྱི་ལས་འགན་དྲུང་ཆེ་དོན་གྲུབ་རྒྱལ་པོ་ལགས་སུ་རྩིས་སྤྲོད་གནང་ཡོད་ཅིང་སྐབས་དེའི་རྩིས་སྤྲོད་བར་དཔང་དུ་ཕྱི་དྲིལ་དྲུང་ཆེ་ཀརྨ་ཆོས་དབྱིངས་ལགས་ཕེབས་ཡོད་པ་དང་རྩིས་སྤྲོད་རྩིས་ལེན་ལེགས་པར་གྲུབ་པའི་རྗེས་སུ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་རྩ་བཞི་ཉིན་དོན་གཅོད་ཟུར་པ་བློ་བཟང་ཤཱསྟྲི་ལགས་ལ་ཕེབས་སྐྱེལ་གསོལ་སྟོན་སྟབས་བདེ་ཞིག་གོ་སྒྲིག་གནང་ཡོད་པ་རེད། དོན་གཅོད་ཟུར་པ་བློ་བཟང་ཤཱསྟྲི་ལགས་ཀྱིས་ཁོང་གིས་ལྡི་ལིའི་སྐུ་ཚབ་དོན་གཅོད་ནས་དགོངས་པ་ཞུ་དགོས་པའི་རྒྱུ་མཚན་སྐོར་འདི་ག་རླུང་འཕྲིན་ཁང་ལ་འདི་ལྟར་ངོ་སྤྲོད་གནང་སོང། པར་རོགས་བྱས་ཏེ་ཨ་ནེ་ཁ་སང་སོ་སོའི་འཕྲོད་བསྟེན་ཆ་ནས་ཨ་ནེ་མ་བདེ་བ་བྱུང་སོང་བ་དེ་ནི་དེ་འདྲ་བྱས་ནས་དཔལ་ལྡན་སྲིད་སྐྱོང་མཆོག་ལ་བཀའ་བསྡུར་ཞུས་དཀའ་ཚུལ་སྙན་སེང་ཞུས་རྗེས་ཨ་ནེ་ཨ་ནི་ད་དེ་འདྲ་བྱེད་ཀྱི་འདུག་ཟེར་ཨ་ནི་ང་ད་དེ་མང་པོ་ཁྱོད་ག་ཚོད་རེད་ཁྱོད་རིང་པོ་ཨ་ནི་བསྡད་འདུག་ཟེར་མ་ཚུགས་སོང་སྙན་སེང་ཞུས་ཨ་ནི་ནི་དེ་འདྲ་བྱེད་ཀ་མ་ཞུས་མཐའ་མར་ཨ་ནི་ད་ནི་སྤྱི་ཟླ་བཅུ་གཅིག་གི་ཚེས་ཉི་ཤུ་རྩ་བཞི་ཉིན་མོ་དེ་མཐའ་མར་བྱས་ནས་ད་ནི་ལས་མཚམས་བཞག་ཡ་དེ་འདྲ་བྱས་ནས་ཨ་ནི་བཀའ་ཤག་ནས་བཀའ་འཁྲོལ་ཐོབ་བྱས་འདུག་བྱུང་བ་རེད་རྩ་བའི་ད་ག་ཚོད་རེད། སྤྱི་ལོ་ཉིས་སྟོང་ཉེར་གཉིས་ལོ་ཟླ་དགུ་པའི་ཚེས་ཉི་ཤུ་རྩ་གཉིས་ཉིན་བོད་མིའི་སྒྲིག་འཛུགས་བཀའ་ཤག་གིས་ལས་བྱེད་འདེམས་བསྐོ་ལྷན་ཁང་གི་སྒྲིག་གཞིའི་དགོངས་དོན་ལྟར་ཨ་རིར་གནས་བཞུགས་བློ་བཟང་ཤཱསྟྲི་ལགས་ལྡི་ལིའི་སྐུ་ཚབ་དོན་གཅོད་དུ་བསྐོ་གཞག་གནང། བློ་བཟང་ཤཱསྟྲི་ལགས་ཝཱ་ར་ཎ་དབུས་བོད་ཀྱི་གཙུག་ལག་སློབ་ཆེན་ནས་མཐར་ཕྱིན་པ་དང། ཁོང་གིས་བོད་ཀྱི་དཔེ་མཛོད་ཁང་དུ་མི་ལོ་ཉི་ཤུ་རྩ་ལྔ་གི་རིང་ཕྱག་ལས་གནང་བ་དང་སྤྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་ལྔ་ལོ་ནས་ཉིས་སྟོང་ལྔ་བར་སྐབས་གཉིས་རིང་བོད་མི་མང་སྤྱི་འཐུས་གནང་བ་དང་སྐུ་ཚབ་དོན་གཅོད་ལ་མ་བསྐོས་གོང་ཨ་རིའི་བོལ་སི་ཀྲོན་གྲོང་ཁྱེར་ན་ཡོད་པའི་ནང་བསྟན་དཔེ་མཛོད་ལྟེ་གནས་ཁང་དུ་ཕྱག་ལས་གནང་ཡོད་པ་རེད་ལ། རྒྱ་ནག་གཞུང་གིས་ལྷ་སའི་གོང་དཀར་གནམ་ཐང་གིས་ད་ལོར་འགྲུལ་བ་ས་ཡ་རེ་ལྔ་ལྷག་ལ་སྣེ་ལེན་བྱས་ལུགས་བཤད་ཡོད་ཀྱང་ཨ་རིའི་རང་དབང་ཁང་པའི་སྙན་ཐོའི་ནང་བོད་འདི་འཛམ་གླིང་ནང་ཆེས་དམ་དྲག་ཆེ་བའི་ས་ཁུལ་དེ་ཡིན་པ་གསལ་སྟོན་གནང་ཡོད་ལ་དེ་བཞིན་དུ་རྒྱ་ནག་གི་གནད་དོན་དབྱེ་ཞིབ་པས་ཀྱང་རྒྱ་ནག་གཞུང་གིས་བོད་ནང་ལྟ་སྲུང་དོ་དམ་བྱེད་ཤུགས་ཆེ་བའི་སྲིད་ཇུས་འཛིན་ཡོད་པ་བརྗོད་ཀྱི

དེ་བཞིན་ཉེ་ཆར་རྒྱ་གར་གྱི་ཧཱའི་ད་ར་པཱ་ཏའི་གཙུག་ལག་སློབ་ཆེན་ནང་འཚོགས་པའི་རྒྱ་གར་རྒྱལ་ཡོངས་ཀྱི་ལྷན་ཚོགས་ཤིག་གི་ཐོག་རྒྱ་ནག་གཞུང་གིས་དམ་དྲག་བྱེད་ཡུལ་གྱི་བོད་ནང་གི་བོད་མི་ཚོའི་ཐོག་གསང་ལྟའི་བྱ་སྤྱོད་ལག་བསྟར་བྱེད་ཤུགས་ཆེ་རུ་བཏང་བའི་གནས་སྟངས་ཐད་ལ་བགྲོ་གླེང་གནང་ནས་རྒྱ་ནག་གིས་བོད་མིའི་རིགས་རྫས་བསྡུ་རུབ་བྱས་ཏེ་བོད་མིའི་ཐོག་ལ་ལྟ་ཞིབ་བྱེད་པ་དང་དེའང་ཟུངས་ཁྲག་ལས་རིགས་རྫས་བསྡུ་རུབ་བྱེད་དོན་ནི་བོད་མིར་མྱུལ་ལྟ་བྱེད་རྒྱུར་སྟབས་ཇེ་བདེར་བཏང་ཡོད་པ་དང་བོད་དེ་བཞིན་ནི་རྒྱ་ནག་གཞུང་གིས་འཕྲུལ་རིག་ཚོད་ལྟ་བྱ་ཡུལ་དང་འཕྲུལ་རིག་ཐོག་ནས་ལྟ་ཞིབ་བྱ་ཡུལ་དུ་གྱུར་ཡོད་ཅེས་གསུངས་ཡོད་པ་རེད། ལ་ད་དུང་རྒྱ་ནག་གཞུང་གི་ཉེན་རྟོག་ཁང་དང་རྒྱ་ནག་མི་དམངས་བཅིངས་འགྲོལ་དམག་དྲག་ཆས་ཉེན་རྟོག་པ་དེ་བཞིན་བདེ་འཇགས་དང་སྲུང་སྐྱོབ་ཚན་པ་སྲུང་དམག་སོགས་ནི་བོད་རང་སྐྱོང་ལྗོངས་ཟེར་བའི་ནང་གི་རྒྱལ་ནང་སྲུང་སྐྱོབ་ཀྱི་ལས་གཞི་གཙོ་བོ་ཆགས་ཀྱི་ཡོད་པ་དང་དེ་དག་གི་ཆེད་དུ་འགྲོ་གྲོན་ཇེ་མང་དུ་བཏང་བ་དེ་ཡིས་རྒྱ་ནག་གཞུང་གིས་བོད་ནང་མངོན་གསལ་དོད་པའི་འཇིགས་སྐུལ་བྱེད་གཞིར་གྱུར་ཡོད་པ་གླེངས་ཡོད་པ་རེད། ལགས་རྣམ་པ་ཚོ་འདི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ཡིན་ནི་ཀྲུང་གོ་བོད་རིག་པ་ཞིབ་འཇུག་ཁང་གིས་རྒྱབ་ཤ་དཀར་བོའི་དེབ་དང་འབྲེལ་བའི་ཚོགས་འདུ་དེར་བོད་ནང་གི་དངོས་ཡོད་གནས་སྟངས་ཐོག་སྐད་ཆ་བཤད་མི་འདུག་ཅེས་བོད་མིའི་སྒྲིག་འཛུགས་ཀྱི་མགྲིན་ཚབ་པས་འགྲེལ་བརྗོད་གནང་ཡོད་པའི་སྐོར་འདི་ག་རླུང་འཕྲིན་ཁང་གི་གསར་འགོད་པ་བློ་བྷེ་ཡིས་བཞུགས་སྒར་རྡ་རམ་ས་ལ་ནས་བཏང་བའི་གནས་ཚུལ་ཞིག་ལ་གསན་རོགས་གནང།
རྒྱ་ནག་གི་རྒྱལ་ས་པེ་ཅིན་དུ་ཉེ་ལམ་བཏོན་པ་གི་རྒྱབ་ཤ་དཀར་བོ་གི་དེབ་དང་འབྲེལ་ཏེ་སྤྱི་ཟླ་བཅུ་གཅིག་པ་གི་ཚེས་པ་ཉེར་གཅིག་གི་ཉི་མ་ཀྲུང་གོའི་བོད་རིག་པ་ཞིབ་འཇུག་ལྟེ་གནས་ཀྱིས་བཀོད་སྒྲིག་བྱས་ཏེ། དུས་རབས་གསར་པ་གི་ཏང་གི་བོད་སྐྱོང་མཛད་ཇུས་ཀྱི་ལག་ལེན་དང་དེའི་ལོ་རྒྱུས་རང་བཞིན་གྱི་གྲུབ་འབྲས་ཀྱི་མཐོ་རིམ་གླེང་སྟེགས་ཟེར་བ་ཟིག་འཚོགས་ནས་རྒྱབ་ཤ་དཀར་བོ་གི་དེབ་ཀྱི་ནང་གུང་ཁྲན་ཏང་གི་སྲིད་ཇུས་སྤྱི་དང་ལྷག་པར་ཞི་ཅིན་ཕིན་གྱིས་འགོ་ཁྲིད་དེ་བོད་ནང་ཕྱོགས་གང་ཐད་ནས་ཡར་རྒྱས་ཕན་ཐོགས་བྱུང་ལུགས་སོགས་དྲིལ་བསྒྲགས་དང་དེབ་ཀྱི་ནང་དོན་འགྲེལ་བརྗོད་ཤུགས་ཆེ་བྱས་ཡོད་ནའང། བོད་མིའི་སྒྲིག་འཛུགས་ཀྱི་མགྲིན་ཚབ་པ་བསྟན་འཛིན་ལེགས་བཤད་ལགས་ནས། རྒྱབ་ཤ་དཀར་བོའི་དེབ་ཀྱི་ནང་ཅི་བཤད་ལ་མ་ལྟོས་པར་རྒྱ་ནག་གཞུང་གིས་བོད་ནང་མཁྲེགས་འཛིན་གྱི་སྲིད་བྱུས་སྔར་མུས་བཞིན་འགྱུར་བ་མེད་པ་དང། ཀྲུང་གོའི་བོད་རིག་པ་ཞིབ་འཇུག་ཁང་གིས་རྒྱབ་ཤ་དཀར་བོ་གི་དེབ་དང་འབྲེལ་བ་གི་ཚོགས་འདུ་དེར་བོད་ནང་གི་དངོས་ཡོད་གནས་སྟངས་ཀྱི་ཐོག་སྐད་ཆ་བཤད་མི་འདུག་ཅེས་འགྲེལ་བརྗོད་གནང་གི་འདུག། དང་ཐོག་དང་དེ་ད་ལན་རྒྱབ་ཤ་དཀར་བོ་དེའི་ནང་གཙོ་བོ་སྤྱི་ཚོགས་ཀྱི་ནང་ལོགས་ལ་དཔལ་འབྱོར་གྱི་ནུས་པ་གང་ཡོད་པ་དེ་ཚོ་མང་ཞིག་བཏོན་ཡོང་དུས་ཚང་མར་དེ་གིས་ཨ་ནེ་བོད་མིའི་མངོན་འདོད་རྩ་བ་ཉིད་དེ་མ་རེད་ཅེས་བྱས་གཙོ་བོ་དེ་མ་རེད་ཅེས་བྱས་དུས་ཞུ་འདོད་བྱུང་སོང། རྒྱ་ནག་གཞུང་གིས་རྒྱབ་ཤ་དཀར་བོ་གི་དེབ་ཀྱི་ནང་དུས་རབས་གསར་པའི་ཏང་གི་བོད་སྐྱོང་མཛད་ཇུས་སྣེ་ཁྲིད་ཀྱིས་བོད་ལྗོངས་ཀྱི་དཔལ་འབྱོར་དང་རིག་གནས། མི་རིགས་དང་ཆོས་ལུགས་བདེ་འཇགས་འབྱུང་ཁམས་ཁྲིམས་སྐྱོང་སོགས་བྱ་གཞག་ཁག་ལ་ཕྱོགས་ཡོངས་ནས་ཡར་ཐོན་དང་ལོ་རྒྱུས་རང་བཞིན་གྱི་གྲུབ་འབྲས་ཐོབ་པར་ཕྱོགས་སྡོམ་བྱས་ལུགས་དང། བོད་ལྗོངས་ཀྱི་ལས་དོན་ཡག་པོ་སྒྲུབ་པ་དང་བོད་ལྗོངས་ཡུན་རིང་བདེ་འཁོད་དང། སྤུས་ཚད་མཐོ་བ་གི་འཕེལ་རྒྱས་ཀྱི་ལེའུ་མུ་མཐུད་རྩོམ་བཞིན་པ་སོགས་བྲིས་པ་གི་སྐོར་རྒྱབ་ཤ་དཀར་པོའི་དེབ་ཀྱི་མཐོ་རིམ་གླེང་སྟེགས་དེར་ཤུགས་ཆེར་བཤད་ཡོད་ནའང། བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ཚོགས་གཙོ་མགོན་པོ་དོན་གྲུབ་ལགས་ནས་ད་ལྟའི་བོད་ནང་གི་གནས་སྟངས་ཧ་ཅང་ཛ་དྲག་དང་ལྷག་དོན་རྒྱ་ནག་གཞུང་གིས་བོད་སྡེ་རྒྱ་སྡེ་ལ་བསྒྱུར་བ་གི་སྲིད་བྱུས་འདྲ་མིན་གི་འོག་བོད་ནང་གཞི་རྩའི་འགྲོ་བ་མིའི་ཐོབ་ཐང་རྩ་བ་ནས་མེད་པས་ཚོགས་འདུ་དེ་ནི་རྒྱ་ནག་གཞུང་གི་འཁྱོག་གཏམ་གི་ལེ་ཚན་ཟིག་རེད་ཅེས་འགྲེལ་བརྗོད་གནང་གི་འདུག།
དེབ་རྒྱབ་ཤ་དཀར་པོ་ཡིན་པའི་ནས་འདྲ་འདུག་འདི་དང་འབྲེལ་བའི་ཀྱི་ཚོགས་འདུ་གླེང་སྟེགས་ག་རེ་ཚོགས་མིན་ལ་མ་ལྟོས་པའི་ཀྱི། དངོས་ཡོད་གནས་སྟངས་ཀྱི་ཐོག་ནས་ཀྱི་ད་ལྟའི་ནང་ད་ལྟའི་ཆར་བོད་ནང་གི་གནས་སྟངས་འདི་ཧ་ལས་པའི་ཀྱི་ཛ་དྲག་ལྷག་དོན་དུ་ཡང་རྒྱ་ནག་གཞུང་གི་སྲིད་བྱུས་འདྲ་མིན་ཞིག་གི་ཐོག་ནས་བོད་སྡེ་འདི་རྒྱ་སྡེར་བསྒྱུར་ཡས་དང་བོད་ནང་ལོགས་ལ་གཞི་རྩའི་ཀྱི་འགྲོ་བ་མིའི་ཐོབ་ཐང་མེད་པ་འདི་དངོས་ཡོད་གནས་སྟངས་ཆགས་བསྡད་ཀྱི་ཡོད་རེད་འདི་ཡིན་དུས་ཙམ་པ་ལ་དངོས་གནས་ཅིག་རང་དབང་ལུང་པ་དང་ལྷག་པར་དུ་ཡང་རང་དབང་དང་དམངས་གཙོ་དེ་ནང་བཞིན་ཀྱི། འགྲོ་བ་མིའི་ཐོབ་ཐང་བརྩི་བཀུར་བྱེད་མཁན་གྱི་གང་ཟག་ཡིན་པ་ནས་འདྲ་འདུག་ཚོགས་སྡེ་གཅིག་གིས་བལྟས་པ་ཡིན་པ་ཡིན་ན། གང་ཅི་གང་ཚོགས་འདུ་ཚོགས་པ་དང་འདིའི་གི་གྲུབ་དོན་གྱི་ཡིག་ཆ་གང་ཡིན་པ་ཚང་མ་ལོ་རྒྱ་ནག་གཞུང་གི་འཁྱོག་བཤད་བྱས་དང་མཁས་པ་རྩ་བ་ཉིད་ནས་མེད་པ་ཅིག་ཆགས་བསྡད་ཡོད་རེད། དེ་ཡིན་དུས་ཙམ་པ་ལ། དེ་ལྟར་ན་ང་ཚོ་དེ་བོད་གཞོན་ལྷན་ཚོགས་སྒྲིག་འཛུགས་ཀྱི་ངོས་ནས་ཀྱི་ཚོགས་འདུ་འདི་དང་ལྟ་སྟངས་འདི་རྒྱ་ནག་གཞུང་གི་འཁྱོག་གཏམ་གྱི་ལེ་ཚན་གཅིག་ལ་ལེའུ་གཅིག་ལ་ངོས་འཛིན་ཞུས་བསྡད་ཡོད་ཟེར་ནས་ཞུ་ཡས་ཡིན། གལ་སྲིད་དགྲ་བོ་རྒྱ་དམར་གཞུང་འདི་འདྲས་ཀྱི་ཐོག་ནས་ཀྱི་གདེང་ཚོད་དང་སྤོབས་པ་ཡོད་པ་ཡིན་པས་ན། རྒྱབ་ཤ་དཀར་པོ་ནང་ལ་གང་བཀོད་པ་ནང་བཞིན་གྱི་དངོས་ཡོད་གནས་སྟངས་ཤིག་ཡོད་པ་ཡིན་པས་ཡིན་ན། རང་དབང་དང་ལྡན་པའི་ཀྱི་རྟོག་ཞིབ་ཚོགས་ཆུང་ག་བཞིན་བཏང་ཐུབ་ཀྱི་ཡོད་མ་རེད། གཉིས་ཐད་ནས་བོད་ནང་ལོགས་ལ་གསར་འགོད་པ་གཙོས་བའི་ཀྱི་གང་ཅི་རང་དབང་གི་ཐོག་ནས་ཀྱི། འགྲོ་སྐྱོད་ག་ཞིག་བཏང་ཐུབ་ཡོད་མ་རེད་འདི་ཚང་མ་ལོ། རྒྱ་ནག་གཞུང་གི་གང་ཅི་སྲིད་བྱུས་གཅིག་དང་འཁྱོག་གཏམ། ལྷག་པར་དུ་ཡང་བོད་ནང་ལ་དངོས་ཡོད་གནས་སྟངས་འདི་ཕྱིའི་རང་དབང་ལུང་པའི་ནང་ལོགས་ལ་གང་ཅི་ཁྱབ་ཏུ་མ་འཇུག་ཡས་ཀྱི་འདྲ་བའི་ཀྱི་སྲིད་བྱུས་ཡིན་པ་ཆགས་ཀྱི་ཡོད་རེད་དེ་ཡིན་དུས་ཙམ་པ་ལ་ཚོགས་འདུ་འདི་ཚང་མ་ལོ་ལ་ང་ཚོའི་ངོས་ནས་མཐའ་གཅིག་ཏུ་སྐྱོན་བརྗོད་དང་ལྷག་པར་དུ་ཡང་འདི་ཚང་མ་ལོ། རྒྱ་ནག་གཞུང་གིས་འཁྱོག་བཤད་བྱེད་ཡས་ཀྱི་ལེ་ཚན་གཅིག་ལ་ང་ཚོ་ངོས་འཛིན་ཞུ་བཞིན་ཡོད་ཟེར་ཞུ་ཡས་ཡིན། ཞིབ་འཇུག་པ་དང་རྩོམ་སྒྲིག་པ་ཕལ་མོ་ཆེ་བོད་རིགས་ཀྱིས་གྲུབ་པ་གི་ཀྲུང་གོའི་བོད་རིག་པ་ཞིབ་འཇུག་ལྟེ་གནས་ཁང་གི་བཀོད་སྒྲིག་གི་གླེང་སྟེགས་དེར། རྒྱ་ནག་དབུས་དྲིལ་བསྒྲགས་ལྷན་ཁང་དང་དབུས་འཐབ་ཕྱོགས་གཅིག་གྱུར་ལྷན་ཁང། སྤྱི་ཚོགས་ཚན་རིག་ཁང་དང་ཀྲུང་དབྱང་མི་རིགས་སློབ་གྲྭ་ཆེན་མོ། བོད་ལྗོངས་སྤྱི་ཚོགས་ཚན་རིག་ཁང་དང་བོད་ལྗོངས་མི་རིགས་སློབ་གྲྭ་ཆེན་མོ། ཀྲུང་གོའི་བོད་རིག་པ་ཞིབ་འཇུག་ལྟེ་གནས་ཁང་བཅས་ནས་ཆེད་ལས་མཁས་པ་དང་ཞིབ་འཇུག་མི་སྣ་ལྔ་བཅུ་ལྷག་མཉམ་ཞུགས་བྱས་ཡོད་ཅིང། རྒྱབ་ཤ་དཀར་པོ་གི་དེབ་ཀྱི་ནང་དོན་དོན་ཚན་དྲུག་ཏུ་ཕྱེ་བ་གི་ནང་ཆོས་ལུགས་ཀྱི་གྲུབ་འབྲས་ཟེར་བ་གི་ནང། དངོས་ཟུར་མང་པོ་བཅས་གོང་ས་མཆོག་དང་པཎ་ཆེན་རིན་པོ་ཆེ་གཙོས་བ་གི་བོད་ཀྱི་བླ་ཆེན་ཁག་གི་ཡང་སྲིད་ངེས་པར་དུ་དམར་ཤོག་ཚོགས་པ་གི་དབང་སྒྱུར་འོག་གི་ས་ཁུལ་དུ་ངོས་འཛིན་བྱེད་དགོས་པ་དང། རྒྱ་ནག་གཞུང་གིས་ཁ་བྲལ་དང་རྙོག་ཟིང་བཟོ་མཁན་ཁག་ལ་ཐག་ཉེ་བོའི་ངང་ལྟ་རྟོག་དང་དོ་ནན་བྱས་བཞིན་པ་གི་སྐོར། དེ་བཞིན་མཇུག་སྡོམ་གི་ནང་བོད་དུ་མུ་མཐུད་བརྟན་ལྷིང་ཡོང་ཆེད། མི་རིགས་མཐུན་སྒྲིལ་དང་རྒྱ་ནག་གཅིག་གི་འདུ་ཤེས་གོང་སྤེལ་དང། དམར་ཤོག་ཚོགས་པ་གི་སྲིད་བྱུས་ཁག་ཕུགས་རྒྱང་རིང་བོ་དང་ཆ་ཚང་བ་གི་ངང་ལག་ལེན་བསྟར་རྒྱུ་ཡིན་པ་གི་སྐོར་སོགས་བྲིས་ཡོད་ཀི།

ཚན་རིག་བརྡ་ཆད་ལ་གཏན་འབེབས་བྱ་རྒྱུ་ལས་སླ་བོ་ཞིག་མིན་ཡང་དེ་ནི་མི་རིགས་ཤིག་གི་རིག་གཞུང་ཡར་རྒྱས་གཏོང་ཆེད་དཀའ་ལས་རྒྱག་དགོས་ཀྱི་ལས་དེ་ཡིན་ཞེས་དགེ་བཤེས་དགེ་ལེགས་རྒྱལ་མཚན་ལགས་ཀྱིས་གསུངས་ཡོད་གི། དེ་ཡང་ཟླ་བ་འདིའི་ཚེས་ཉེར་གསུམ་ཉིན་ནས་ཉིན་བརྒྱད་ཀྱི་རིང་ཨེ་མོ་རི་དང་བོད་ཀྱི་ཚན་རིག་ལས་འཆར་གྱི་གོ་སྒྲིག་ལྟར་འབྲས་སྤུངས་བློ་གསལ་གླིང་སྒོམ་སྒྲུབ་དང་ཚན་རིག་ལྟེ་གནས་ཁང་གིས་མཉམ་རུབ་གནང་ནས་འབྲས་སྤུངས་བློ་གསལ་གླིང་སྒོམ་སྒྲུབ་དང་ཚན་རིག་ལྟེ་གནས་ཁང་དུ་བོད་པའི་དགོན་སྡེ་དང་ཤེས་ཡོན་གྱི་བསྟི་གནས་འདྲ་མིན་ཁག་བདུན་ནས་ལོ་ཙཱ་བ་དང་རིག་གཞུང་ལ་མཁྱེན་རྒྱ་ཡངས་པའི་སྐྱ་སེར་བཅུ་གཉིས་འཛོམས་ནས་རྒྱལ་སྤྱིའི་བོད་ཀྱི་ཚན་རིག་བརྡ་ཆད་གཏན་འབེབས་ཀྱི་ལྷན་ཚོགས་ཐེངས་བཅོ་ལྔ་བ་དེ་འཚོགས་བཞིན་ཡོད་ལ་དེ་ནི་གཙོ་བོ་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གི་བཀའ་དགོངས་ལམ་སྟོན་ལྟར་གདན་ས་གྲྭ་ཚང་ཁག་གི་དགེ་འདུན་པ་རྣམས་ལ་ཚན་རིག་སློབ་ཁྲིད་ཀྱི་བསླབ་གཞི་གཏན་འབེབས་གནང་བ་གཞིར་བཟུང་བསླབ་གཞིའི་ཀློག་དེབ་ཁག་ཨེ་མོ་རི་དང་བོད་ཀྱི་ཚན་རིག་གི་ལོ་ཙཱ་བ་རྣམ་པས་བོད་སྒྱུར་གནང་བའི་བརྡ་ཆད་ཙམ་མ་ཡིན་པར་བརྡ་ཆད་དེ་དག་གི་ཐོག་ཏུ་གོ་བསྡུར་གྱིས་གཏན་འབེབས་གནང་སྟེ་ད་བར་ལྷན་ཚོགས་ཐེངས་བཅུ་བཞི་འཚོགས་ཡོད་པ་ཨེ་མོ་རི་དང་བོད་ཀྱི་ཚན་རིག་ལས་འཆར་གྱི་འབྲེལ་མཐུད་པ་ཀརྨ་བསྟན་འཛིན་ལགས་ཀྱིས་འདི་ག་རླུང་འཕྲིན་ཁང་ལ་ངོ་སྤྲོད་གནང་ཞིང། ལྷན་ཚོགས་དེར་ཞུགས་ཡོད་པའི་འབྲས་སྤུངས་བློ་གསལ་གླིང་ཚན་རིག་སྡེ་ཚན་གྱི་སློབ་དགེ་གནང་བཞིན་པ་དང་དེ་སྔ་རྒྱལ་སྤྱིའི་བོད་ཀྱི་ཚན་རིག་བརྡ་ཆད་གཏན་འབེབས་ཀྱི་ལྷན་ཚོགས་སུ་ཐེངས་མང་པོ་ཞུགས་གནང་བ་དགེ་བཤེས་དགེ་ལེགས་རྒྱལ་མཚན་ལགས་ཀྱིས་ཚན་རིག་གི་བརྡ་ཆད་ལ་གཏན་འབེབས་གནང་རྒྱུ་དེ་ལས་སླ་བོ་ཞིག་མིན་ཡང་མི་རིགས་ཤིག་གི་རིག་གཞུང་ཡར་རྒྱས་གཏོང་རྒྱུར་དཀའ་ལས་རྒྱག་རྒྱུ་གལ་ཆེན་པོ་ཡིན་ཞེས་གསུངས་ཡོད་གི། ཐ་སྙད་བཤད་དེ་ནམ་རྒྱུན་ང་ཚོ་བར་གྱི་མི་གཞི་སོ་ཞེས་ཟེར་ནས་རྟོག་བདེ་པོ་འདྲ་ཅིག་སྐད་ཆ་བཤད་ན་ཐང་འདྲ་ཅིག་རེད་དེ་ཡིན་ན་ཡང་དངོས་གཞི་ལ་མར་བབས་ནས་ཨ་ནི་ཁོ་ཐ་སྙད་རེ་རེ་རེ་རེ་གསར་བཟོ་བྱས་ཡོང་དེ་ཨ་ནི་དཔེ་དཀའ་ངལ་དོ་ལས་སླ་པོ་ཁྱོན་ནས་མི་འདུག། ད་ཡིན་ནའང་དཀའ་ལས་འདུག་ཟེར་ནས་བྱ་ཡག་གི་ཡོད་མ་རེད་ང་ཚོ་དེའི་མི་རིགས་ཅིག་གི་སྐོར་གར་ཚེ་སྐོར་རིག་གཞུང་ཞིག་ཡར་རྒྱས་འགྲོ་དགོས་ན་དཀའ་ལས་རྒྱག་དགོས་ཀྱི་རེད། རྒྱལ་སྤྱིའི་བོད་ཀྱི་ཚན་རིག་བརྡ་ཆད་གཏན་འབེབས་གནང་བའི་ལྷན་ཚོགས་དེའི་གྲུབ་མཚམས་སུ་འབྲས་སྤུངས་བློ་གསལ་གླིང་སྒོམ་སྒྲུབ་དང་ཚན་རིག་ལྟེ་གནས་ཁང་གི་ནང་དུ་མུ་མཐུད་ནས་ཕྱི་ཟླ་བཅུ་གཉིས་པའི་ཚེས་གཅིག་ནས་བཅུ་བཞི་བར་བདུན་ཕྲག་གཉིས་ཀྱི་རིང་ལོ་རིམ་གསུམ་པའི་ཚན་རིག་ཞིབ་འཇུག་གི་སྦྱོང་བརྡར་གནང་རྒྱུ་དང་དེ་ནས་ཚེས་བཅོ་ལྔ་ནས་ཉི་ཤུ་ཉིན་ལྔ་གི་རིང་ཚན་རིག་ཡིག་སྒྱུར་གྱི་ཟབ་སྦྱོང་གནང་འཆར་ཡོད་པ་ལྟར་བློ་གསལ་གླིང་སྒོམ་སྒྲུབ་ཚན་རིག་ལྟེ་གནས་ཁང་གིས་གོ་སྒྲིག་བྱེད་སྒོ་གང་ཅིར་མཐུན་འགྱུར་གནང་གི་ཡོད་པ་རེད། བལ་ཡུལ་ནང་ངོ་རྒོལ་བྱེད་མཁན་མང་ཚོགས་ཀྱིས་རྒྱལ་བོའི་ལམ་ལུགས་སླར་གསོ་བྱ་དགོས་པའི་དགོས་འདུན་བཏོན་ཞིང་ངོ་རྒོལ་ལས་འགུལ་སྤེལ་བ་དེ་ནི་རྒྱ་གར་གཞུང་གིས་བལ་ཡུལ་ནང་ཐེ་བྱུས་བྱས་པའི་རྐྱེན་གྱིས་བྱུང་བ་རྒྱ་གར་གཞུང་གི་མཐོ་རིམ་མི་སྣ་ཞིག་གིས་ངོས་འཛིན་བྱས་ཡོད་པ་རེད། དེ་ཡང་ཧི་མ་ལ་ཡའི་རི་རྒྱུད་དུ་ཆགས་པའི་རྒྱ་གར་གྱི་ཁྱིམ་མཚེས་རྒྱལ་ཁབ་བལ་ཡུལ་ནང་མི་དམངས་ཀྱིས་རྒྱལ་བོའི་ལམ་ལུགས་སླར་གསོ་བྱ་དགོས་པའི་ངོ་རྒོལ་སྤེལ་པའི་གནས་སྟངས་དེ་ནི་རྒྱ་ནག་གཞུང་གིས་བལ་ཡུལ་ནང་ལ་ཐེ་བྱུས་བྱས་པའི་བྱ་སྤྱོད་དང་འབྲེལ་བ་ཡོད་སྲིད་པ་དང་རྒྱ་ནག་གི་བྱ་སྤྱོད་དེ་ཡིས་བལ་ཡུལ་གཞུང་བརྟན་བརླིང་ཞིག་ཆགས་མེད་ཚུལ་རྒྱ་གར་གྱི་གསང་བའི་མཐོ་རིམ་དཔོན་རིགས་ཤིག་གིས་གསར་འགྱུར་བཅོ་བརྒྱད་ཞེས་པའི་གསར་འགྱུར་ལས་ཁང་ལ་བཤད་ཡོད་པ་རེད། གཟའ་འཁོར་འདིའི་མགོ་སྟོད་དུ་བལ་ཡུལ་གྱི་རྒྱལ་པོ་དམ་པར་རྒྱབ་སྐྱོར་བྱེད་མཁན་མང་ཚོགས་སྟོང་ཕྲག་མང་བས་རྒྱལ་པོའི་ལམ་ལུགས་སླར་གསོ་བྱ་དགོས་པའི་དགོས་འདུན་བཏོན་ཏེ་བལ་ཡུལ་གྱི་རྒྱལ་ས་ཀ་ཐ་མན་གྲུ་བར་གོམ་བགྲོད་བཅས་ངོ་རྒོལ་ལས་འགུལ་སྤེལ་ཐབས་བྱེད་མཁན་རྣམས་ལ་བལ་པོའི་ཉེན་རྟོག་པས་མིག་ཆུ་འདོན་བྱེད་ཀྱི་རྫས་མདེལ་དང་དབྱུག་པས་རྒྱག་པ་སོགས་བྱས་ཏེ་བཀག་འགོག་བྱེད་ཐུབ་ཡོད་པ་རེད། གོང་གསལ་རྒྱ་གར་གྱི་གསང་བའི་དཔོན་རིགས་ཁོང་གིས་བལ་ཡུལ་ནང་གི་ཟང་ཟིང་གི་གནས་སྟངས་དེ་ནི་རྒྱ་ནག་གཞུང་གིས་ཐེ་ཇུས་རྒྱུན་མཐུད་ནས་བྱས་པའི་རྐྱེན་གྱིས་བལ་ཡུལ་གཞུང་ལྷིང་འཇགས་སུ་གནས་མྱོང་མེད་པར་བརྟེན་བལ་པོའི་མང་ཚོགས་རྣམས་ཡིད་ཐང་ཆད་པར་བརྟེན་ནས་བྱུང་བ་རེད་ཅེས་བཤད་ཡོད་པ་རེད་ལ། གསན་མཁན་རྣམ་པ་ཚོ་ཁྱེད་རྣམ་པས་ད་ལྟ་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན་ལ་ཐེངས་འདིའི་རང་དབང་གི་གླེང་སྟེགས་ཞེས་པའི་ལེ་ཚན་ནང་དུ་ད་ལོ་གློ་བུར་དུ་སྐུ་གྲོངས་པའི་བོད་ཀྱི་གློག་བརྙན་འཁྲབ་ཁྲིད་པ་དང་རྩོམ་པ་པོ་པདྨ་ཚེ་བརྟན་ལགས་ཀྱི་མི་གཤིས་དང་ཁོང་གི་གློག་བརྙན་ལ་ཅིའི་ཕྱིར་རྒྱལ་སྤྱིའི་སྟེང་དང་བོད་མིས་དགའ་མོས་བྱེད་བཞིན་པ་སོགས་ཀྱི་ཐད་ལྕགས་མོ་འཚོས་གནས་ཚུལ་ཕྱོགས་བསྡུས་བྱས་པར་གསན་རོགས་གནང།
གསན་མཁན་རྣམ་པ་བདེ་མོ་ཡིན་ན་ང་རང་དབང་གི་གླེང་སྟེགས་ཀྱི་ལེ་ཚན་གཙོ་སྐྱོང་པ་ལྕགས་མོ་འཚོ་ཡིན། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་ལྔ་བའི་ཚེས་བརྒྱད་ཉིན་བོད་ཀྱི་གློག་བརྙན་འཁྲབ་ཁྲིད་པ་དང་རྩོམ་པ་པོ་གྲགས་ཅན་པདྨ་ཚེ་བརྟན་ལགས་བོད་ཀྱི་སྣ་དཀར་རྫོང་གི་ཡར་འབྲོག་གཡུ་མཚོའི་ཉེ་འཁྲིས་སུ་གློག་བརྙན་ཕབ་ལེན་གྱི་ལས་དོན་དུས་སུ་གློ་བུར་དུ་སྙིང་ནད་རྐྱེན་སྐུ་གྲོངས་ཡོད་པ་དང་དགུང་གྲངས་ལྔ་བཅུ་ང་གསུམ་རེད། ཟླ་བ་འདིའི་ཚེས་བཅུ་ཉིན་ཁོང་གི་རུས་ཐལ་ཕྱིར་ཕ་ཡུལ་མདོ་སྨད་ཁྲི་ཀ་མཛོ་སྣ་སྡེ་བར་འབྱོར་ནས་ཆོས་ཕྱོགས་ཀྱི་འདས་མཆོད་ཆོ་ག་བསྒྲུབས་ཡོད་ལ། ཉིན་འདི་དག་རིང་རྒྱལ་སྤྱི་དང་བོད་ནང་རྒྱ་ནག་བཅས་ཀྱི་ནང་སྒྱུ་རྩལ་པ་དང་རྩོམ་པ་པོ་མང་བས་ཡིག་རིགས་སྣ་ཚོགས་ཀྱི་ལམ་ནས་ཁོང་ལ་མྱ་ངན་གུས་འདུད་དང་ཁོང་གི་གློག་བརྙན་དང་རྩོམ་ཡིག་ཁག་བསྐྱར་སྤེལ་གྱིས་རྗེས་དྲན་དང་ཕངས་སེམས་ཀྱི་རྣམ་པ་སྟོན་བཞིན་འདུག་དེ་དག་ཁྲོད་བོད་ཀྱི་ཆོས་ཕྱོགས་ཀྱི་དབུ་ཁྲིད་མཐོ་ཤོས་གྲས་དཔལ་རྒྱལ་དབང་ཀརྨ་པ་ཨོ་རྒྱན་འཕྲིན་ལས་རྡོ་རྗེ་རིན་པོ་ཆེ་མཆོག་གིས་ཐུགས་གསོའི་བསྔོ་སྨོན་ཕྱག་བྲིས་བསྩལ་ཡོད། དེ་བཞིན་ད་ལྟ་ཨ་རིའི་མི་སེར་ཡིན་པའི་རྒྱ་རིགས་རི་མོ་བ་གྲགས་ཅན་དང་རྩོམ་རིག་དཔྱད་བརྗོད་པ་སྐུ་ཞབས་ཁྲིན་དཱན་ཆིན་ནས་པདྨ་ཚེ་བརྟན་ལགས་གློ་བུར་དུ་སྐུ་གྲོངས་པའི་སྐོར་མྱ་ངན་རྩོམ་ཡིག་བྲིས་ནས་ཕངས་སེམས་བསྟན་ཡོད་པ་དང་རྒྱ་ནག་གི་གློག་བརྙན་འཁྲབ་ཁྲིད་པ་གྲགས་ཅན་ཅཱ་ཀྲང་ཁི་ནས་མྱ་ངན་རྗེས་དྲན་དང་ཡང་རྒྱ་ནག་གི་གློག་བརྙན་འཁྲབ་སྟོན་པ་སྐད་གྲགས་ཆེ་ཤོས་གྲས་ཧོང་ཞོན་ནི་པདྨ་ཚེ་བརྟན་ལགས་ཀྱི་གློག་བརྙན་མཐའ་མ་སེང་སྤང་བཀྲ་ཞེས་པ་དེའི་ནང་གི་འཁྲབ་སྟོན་པ་སྐྱེས་པ་གཙོ་བོ་དེ་ཡིན་ཞིང།

གང་ཚོད་ཅིག་གདེང་འཇོག་དང་ཆ་འཇོག་གང་ཚོད་ཡོད་པ་དང་དོ་སྣང་གང་ཚོད་ཡོད་པ་ལྷག་པར་དུ་ཁོ་རང་གི་གློག་བརྙན་གྱི་ལས་རིགས་འདི་གལ་ཆེན་པོ་ཡིན་པའི་གི་རང་བཞིན། ང་དེ་ནས་ལྷག་པར་དུ་དགའ་ཡ་གཅིག་ལ་དེ་ཁོང་དེ་རིང་གསུང་གི་འདུག་ཕོ་ཆུང་པདྨ་ཚེ་བརྟན་ལགས་ཁོང་གི་སྣེ་ཁྲིད་པ་དང་མིག་དཔེ་བཟང་པོ་ཞིག་སྟོན་བྱེད

འདི་པད་མ་ཚེ་བརྟན་ཟེར་དེ་ག་འདྲ་ཞིག་ཡིན་པ་དེ་སྤྱི་ཚོགས་སྦུག་ལ་ཅིག་ངོ་སྤྲོད་ཡག་པོ་ཞིག་གནང་བྱུང་དེ་འདྲ་ཞིག་གི་ཚོར་བ་སྤྲད་སོང་ལ། དེ་བཞིན་ཉམས་ཞིབ་པ་བསྟན་འཛིན་ཐོས་བསམ་ལགས་ནས་པད་མ་ཚེ་བརྟན་དམ་པ་ཁོང་ངོ་ཤེས་པའི་བརྒྱུད་རིམ་དང་ཁོང་གི་མི་གཤིས། ཡོན་ཏན་པའི་ཁྱད་ཆོས་སོགས་གསུངས་བྱུང། ངས་ངོ་ཤེས་པ་དེ་ཁོང་རང་སྐུ་ཞབས་པད་མ་ཚེ་བརྟན་ལགས་ངོ་ཤེས་དུས་དེ་ཉིས་སྟོང་བདུན་གྱི་ལོ་ཕལ་ཆེར་ཡིན་པའི་ཡོད་བསམ་གི་ཁོ་ཐོག་མར་དེ་ཡུ་བྷི་ཨེ་ང་ཚོ་དེ་ལས་ཀ་བྱེད་ས་གི་སློབ་གྲྭ་འདི་ལ་ཁོ་གདན་འདྲེན་ཞུས་སོང།

གསལ་སྟོན་དེ་མ་ཐག་ང་ཚོ་བོད་པའི་སྤྱི་ཚོགས་ནང་གསལ་དུ་བཏོད་དགོས་རེད་གསལ་སྟོན་བྱེད་དགོས་དེ་གས་ཐོག་མ་མིན་ན་ཞིག་ངའི་ངོ་བོ་ཤི་འཆར་འདི་རེད་དེ་ངས་གལ་ཆེན་པོ་བྱེད་ཁོག་མཐོང་བཞག་ཨ་འདི་ནི་དེ་སྐད་ཆ་ཚིག་གཅིག་བཤད་དུས་ཙམ་པ་ཁོ་ང་ཚོ་གཉིས་ཕ་ཡུལ་གཅིག་པ་རེད་ད་རྫོང་གཅིག་པ་རེད་ད། རྫོང་གཅིག་པ་དེ་དེ་ལས་ཀྱང་ས་ཐག་ཉེ་ང་ཚོ་གཅིག་རྗེས་ཕན་ཚུན་ངོ་ཤེས་པ་དེ་འདྲའི་ས་གཅིག་གཉིས་ཤོད་པ་འདྲ་བོ་བྱེད་འདུག་ཨ་འདི་ནི་ཨ་ནི་ཡུ་བྷི་ཨེ་གི་ལས་རིམ་དེ་ཚར་བ་དང་ནི་ང་ཚོའི་ནང་ལ་ངས་དེ་ནས་ཤོད་ཨ་ནི་ཞག་མ་གཅིག་ང་ཚོ་ནང་བསྡད་པ་ཡིན་དེ་དེ་ང་ཚོ་ནང་ཞིག་ག་རེ་བྱུང་བ་ཡིན་ཟེར་ན་ཨ་ཁོང

རྐང་ལྕགས་ལག་ལྕགས་ལག་ལྕགས་སོགས་རྒྱབ་པའི་སོ་རོག་ཞིག་ཨ་ནི་མགོ་ལ་བད་དེ་རྡོ་ཕ་བོང་ཞིག་འཁྱེར་འགྲོ་ཡག་དགོས་དེ་འདྲ་ཞིག་རེད་བ་ད་ལས་ཀ་ཞིག་མ་ལས་ཤིང་ཨ་ནི་ཁོ་རང་གི་མི་རིགས་ཀྱི་ཞེན་ཁོག་ཡིན་ན་ནི་འགན་སེམས་ཡིན་ན་འདྲ་ལྷག་བསམ་ཡིན་ན་འདྲ་བཟོ་གི་ཡོག་མ་རེད་བྱེས་ཀྱི་འདུག་དེ་རྣམ་པ་མ་དེ་ན་ཀུ་ན་གི་རེད་ཡག་དེ་འདྲ་ཡག་ལང་ན་མགོ་བསྡུ་གི་མགོ་བཏེག་གི་རེད་བ། དེ་བཞིན་བསྟན་འཛིན་ཐོས་བསམ་ལགས་ནས་པད་མ་ཚེ་བརྟན་ལགས་ཀྱི་གློག་བརྙན་དབུགས་ལྒང་དཔེ་མཚོན་དུ་དྲངས་ནས་བོད་ཀྱི་འཚོ་བ་དངོས་པར་མིག་ཏུ་བཏོན་པའི་སྐོར་གསུངས་བྱུང། བ་ལུན་སོགས་རག་གི་ལ་འདི་དང་པོ་ཟེར་གི་དེའི་གློག་བརྙན་དེ་ནང་བལྟས་པ་ཡིན་ན། ཁོ་དེ་བས་ལོ་རབས་དགུ་བཅུ་ནང་ནས་ང་ཚོའི་སྤྱི་ཚོགས་དེ་ག་འདྲ་ཞིག་ལ་ཁ་བསྒྱུར་འགྲོ་གི་ཡོད་མེད་རིག་གནས་དང་སྐད་དང་ཨ་ནེ་མི་རིགས་ཀྱི་སེམས་ཁམས་དང་རིག་པ་སེམས་ཁམས་དང་དེ་ཚོར་འགྱུར་བ་ག་འདྲ་ཐེབས་ཡོད་མེད་དེ་ཚོར་བ་ཧ་ཅང་གི་རྣོན་པོ་བྱས་ཏེ་སྐྱོ་སྣང་ཞེ་པོ་སྤྲོད་བསྡད་གི་འདུག་སྐྱོ་སྣང་སྤྲོད་དུས་ཙམ་པ་ནི་ད་ནི་ཁོ་རང་མི་དགའ་བ་གློག་བརྙན་བཟོ་མཁན་ཞིག་རེད་བ། དེ་ནི་ངོས་འཛིན་དོག་པོ་ཅིག་བསྟན་ཆོག་གི་མ་རེད། ཨ་ནེ་ག་ཚོད་ཅིག་གིས་བསྟོད་ར་བཏང་ཡག་གི་ཁོ་གཤིས་ཀ་དེ་རིགས་མི་འདུག་ང་ཚོ་ཆབ་སྲིད་པ་དང་རིག་གནས་པ་རིག་གནས་ལས་ཀ་བྱེད་མཁན་མང་པོ་ཞིག་བསྟོད་ར་རྐྱང་རྐྱང་བཏང་བསྡད་གི་འདུག་གཞས་གཏོང་མཁན་ནང་ནས་ལྷག་པར་དུ་ཁ་ཤས་ཀྱི་བོད་དེ་ཅི་ལྟར་ཚེ་བརྟན་སྒྲོལ་མ་འདྲ་བོ་ཡིན་ན་སྔ་མ་གི་ཚེ་བརྟན་སྒྲོལ་མ་ཡོད་པ། ཨ་དེང་སང་དེ་དྲན་ཁ་སང་ཡང་ཚེ་རིང་དབང་མོ་ཟེར་གི་རེད་བ་ཅིག་ད་དེ་ལྟ་བ་ཡིན་ན་བེད་དེ་དག་ནས་རྒྱ་མ་པོ་མེད་ན་ནི་ང་ཚོ་ཟ་ཡ་འཐུང་ཡ་མེད་ག་གེ་ཅི་ཏི་བྱེད་དེ་རེད་པད་མ་ཚེ་བརྟན་འདྲ་བོས་དེ་ལས་ལྡོག་སྟེ། ཁོང་ཚོ་ཡོང་པ་ཡིན་ཙང་ད་ང་ཚོ་བོད་ཉེན་ཁ་ཆེན་པོ་ཞིག་ཨ།

ཚོར་སྣང་ཚོར་ཐུབ་ཀྱི་འདུག་ཁོ་ཚོའི་ཉམས་མྱོང་ཐོག་ནས་ཉིན་མཚན་མེད་ཅིག་དེ་མྱོང་གི་འདུག་ཁོ་བོའི་མྱོང་བ་དེ་ལྟར་རང་བཞིན་གྱི་སྐོར་གནོན་ཤུགས་བྱ་དགོས། པདྨ་ཚེ་བརྟན་ལགས་ཀྱི་གློག་བརྙན་འདིས་རྒྱལ་སྤྱིའི་སྤྱི་ཚོགས་ཀྱིས་བོད་ཀྱི་འཚོ་བ་ངོ་མ་དང་འགལ་འདུ་དགའ་སྐྱོ་ཆགས་སྡང་མཐོང་གི་ཡོད་ཟེར། ཁོ་རང་གི་དེའི་དཔར་ཁྲིད་དང་ཁོ་རང་གི་བསམ་བློ་སྟངས་དང་ཁོ་རང་གི་མྱོང་ཚོར། མཐའ་འཁོར་དུ་ཁོ་རང་གི་ང་ཚོ་མི་རིགས་ཀྱི་ད་ལྟའི་གནས་སྟངས། འདས་པའི་ལོ་རྒྱུས། ཨེ་ནས་མ་འོངས་པ་ལ་གང་འགྲོ་གི་ཡོད་མེད་དེ་དཔེ་གཅིག་གི་ག་ཟུ་བ་རེད། གཅིག་ཁོ་རང་ཚོ་ཧ་ལམ་གཅིག་དེ་འདྲ་ང་ཚོ་ལ་མེ་ལོང་སུ་ར་བ་ཞིག་བཤད་དགོས་དེ་འདྲ་ཞིག་ཁོ་རང་སོ་སོ་བཤད་དགོས་ར་བ་བྱས་ག་ས་ག་ལ་ཕྱིན་པ་ཡིན་ན་དེ་གི་སྤྱི་ཚོགས་ཀྱི་སྣང་བརྙན་དེ་གནས་སྟངས་ག་རེ་ཡིན་མིན་ཁོ་ངོས་ཟིན་དོ་གོ་བྱས་ནས capture capture ལེན་ཐུབ་གི་འདུག་ལེན་ནས་པར་ཆས་གི་ནས་དང་ཨེ་ནས།

ཚོང་དང་ཚོང་རྫས་ཆེན་པོ་ཡོད་པ་ལྟད་མོ་དེ་འདྲ་མ་ཡིན་པ་ཆེས་སྦྱིན་བསྲེག་གི་རྣམ་པ་ཐོག་ནས་ལྟད་མོ་ཡོད་ས། དེ་འདྲ་ཡིན་དུས་ཙམ་པ་ལ་མི་མང་པོ་གཅིག་གིས་ཁོ་ལ་ཐུན་མོང་མ་ཡིན་པའི་ལྟ་སྟངས་གཅིག་མཐོང་གི་འདུག་ར་བ་ཕྱོགས་གཅིག་ནི་བོད་པ་གི་འཚོ་བ་དངོས་སུ་ཕྱི་ལོགས་སྟོན་ཐུབ་ཡ་དང་མཉམ་དུ་ལ་ཨ་ནི་དེང་སང་བོད་ཀྱི་སྤྱི་ཚོགས་ཀྱི་གནས་བབ་འདི་ག་འདྲ་ཡིན་པས་དེང་སང་བོད་ཀྱི་སྤྱི་ཚོགས་ཀྱི་གནས་བབ་ལྟ་དུས་ཙམ་པ་ལ་ད་ཕྱོགས་གཅིག་ནི་ཆབ་སྲིད་ཀྱི་གནས་བབ་ཅིག་ཕྱོགས་གཅིག་ནི་སྤྱི་ཚོགས་ཁྱོན་ཡོངས་ཀྱི་འགྱུར་བ་དེ་ག་འདྲ་སེ་འགྲོ་གི་ཡོད་མེད་ཅིག་ར་བ་དེང་རབས་དང།

སྟོན་ཐུབ་ཡོད་བ་གི་རྣམ་པ་ཞིག་ཅིག་མི་དེ་ཚོ་ཚུར་བས་གོས་སྟོན་འདྲ་བོ་ཅིག་ང་ལ་སྣང་བ་ཅིག་བྱུང་སོང།
གསན་མཁན་རྣམ་པ་དེ་རིང་གི་ལེ་ཚན་གཏོང་མཚམས་འདི་ནས་བཞག་རྗེས་ཁྱེད་ཚོས་གསན་པར་ལྕགས་མོ་མཚོ་གིས་བཀའ་དྲིན་ཆེ་ཞུ་གི་ཡོད་ལེ་ཚན་རྗེས་མར་ང་ཚོ་སླར་ཡང་མཇལ་ཡོང་ད་བདེ་མོ་བྱོས།
གསན་མཁན་རྣམ་པ་ཚོ་ཨ་མེ་རི་ཀའི་རྒྱལ་ས་ཝ་ཤིང་ཐོན་ན་ཡོད་པའི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོ་སྐད་ཀྱི་ལས་རིམ་རྒྱང་སྲིང་བྱས་ཟིན་པ་ཡིན་དེ་རིང་གི་ལས་རིམ་འདིའི་རྩོམ་སྒྲིག་འགན་འཁུར་བ་བཀྲ་ཤིས་དབང་ཕྱུག་ལགས་དང་ལས་རིམ་གོ་སྒྲིག་དང་རྒྱང་སྲིང་བྱེད་མཁན་ཕྲན་སྟག་ལྷ་རྒྱལ་ཡིན